ཨ། ཁོང་གིས་སྐད་ཆ་བཤད་རྒྱུ་དེ་བདེན་པ་རེད་འདུག་འདུག་བྱས་བྱས་ཡང་ཁོ་ཚོ་རྒྱབ་སྐྱོར་བྱེད་ཀྱི་འདུག་ཨ། དེ་ཡིན་དུས་དེ་རིང་ངས་གསལ་བཤད་བྱེད་དགོས་པ་ཡོད་དེ་གལ་ཆེན་པོ་ཤུགས་གཅིག་རེད་ཤག་ཨ་ནི་ངས་ཁོ་ལ་གསལ་བཤད་བྱེད་ཀྱི་ཡོད་ད་འཇམ་དཔལ་བ་དེ་ཚང་ད་འགྲིགས་སོ་ཚང་རེད་འདུག་ཨ། ད་སྔོན་མ་སྲིད་སྐྱོང་བློ་བཟང་སེང་གེར་རྒྱབ་སྐྱོར་བྱེད་པའི་སྐབས་ལ་ཁོ་ང་ལ་ཡག་པོ་ཞེ་པོ་ཅིག་བྲིས་ཀྱི་ད་ད་ང་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་ནས་བཟུང་བ་ཁོ་གིས་ད་ང་དོགས་རིན་ཡང་རྩེ་བྲིས་དགོས་ད།

ཁ་ཤས་ལ་ཡིན་དུས་ཁྱེད་རང་ཚོ་འགོ་ཚུགས་པ་བྱེད་འོག་རེད། ཁ་ཤས་དེ་གྲྭ་ལོག་ལབ་པ་ཙམ་གྱིས་ཕོག་དགོས་པ་ཡོད་མ་རེད་བསམ་གི་འདུག་ངས། གྲྭ་ལོག་ཚང་མ་སྡུག་ཅག་རེད་ལབ་ཡོད་མ་རེད། ཁ་ཤས་གླུད་འདྲ་བོ་དེ་འདི་འདུག་ཨ། གླུ་གར་འདྲ་བོ་འདྲ་བོ་ད། འདི་ངས་སྟོན་གོ་ད། འདི། ད་ཁོ་འདྲ་བོ་འདི་གྲྭ་ལོག་རེད་བ་ད། ད་ག་ཚོད་རྫུན་བཤད་གི་འདུག་ཨ། སྤྱི་ཚོགས་ག་ཚོད་དཀྲུགས་སོང་ད་ཁོ་གིས། ཨ། ད་སྔོན་མ་བོད་མིའི་ཚོགས་པ་གི་ད་རྙོག་གྲ་ཡོད་པའི་སྐབས་ལ་ཁོ་དབུས་གཙང་དང་ཁམས་པའི་གི་རྙོག་གྲ་རེད་ཤག་ཟེར་ལབ་བྱས་ཁོ་གི་འགོ་བཙུགས་ཡ་དེ་ཁོ་ཁོ་ནས་འགོ་ཚུགས་རྒྱུར་ད། ངེད་ཀྱི་མ་རེད་འདི་བོད་མི་ཚོགས་པ་བོད་མི་ཚོགས་པའི་རྙོག་དྲ་རེད་མ་གཞི་ནས། ཁོ་གིས་མ་རེད་ད་དབུས་གཙང་དང་ཁམས་པའི་གི་རྙོག་དྲ་རེད་ཟེར་ཁོ་ནས་འགོ་ཚུགས་ད། ཁོ་གིས་པད་མ་སེང་གེས་སྤྱི་ཚོགས་དཀྲུག་ཡོར་ད། ཨ་ནི། འདི་ག་ས་རང་བཙན་མི་ལ་བྱས་ཐོག་མེད་བྱས། ལྷག་བསམ་གསུམ་རུ་བ་ཨ་ནི་ཁོ་ཚོས་ཚོགས་འདུ་ཚོགས་བྱས་རུ་བ་ཨ་ནི་སྤྱི་ཚོགས་དཀྲུག་གོ་བ་རེད་ལ།

སྤྱི་པའི་དོན་དག་ལ་དེ་ག་ས་རྒྱབ་རོགས་བྱེད་རྒྱབ་རོགས་བྱེད་ལབ་ད་ད་ད་ཁོ་མི་དེ་ད་ཁོ་རང་མའོ་ཙེ་ཏུང་བཟོ་ཞིག་འདུག་བ་ད་ད་དེས Free Tibet ལབ་དགོས་བར་ད་ཁ་ནས Free Tibet བྲིས་དགོས་བར་དེ Facebook ནང་ལ་རུ་བ་ད་མི་མང་གིས་བདམས་བཞག་རྒྱུ་སྲིད་སྐྱོང་དེ་ཁོ་ངོས་འཛིན་བྱེད་དགོས་བ་མ་ད་ཨ་ད་ཁ་ནས Free Tibet ལབ་དགོས་བར་ད་ལྟ་བ་ཁྱེད་རང་དེ་འདིར་ད་མི་མང་གིས་བསྐོས་བཞག་རྒྱུ་མི་མང་གིས་བདམས་བཞག་རྒྱུ་ངས་བསྐོས་བཞག་རྒྱུ་མ་རུ་བ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མི་མང་གིས་ཞིབ་འཇུག་བྱས་བྱས་མི་མང་གིས་དངོས་གནས་ཁོ་རང་ཨ།